སྒོམ་སྤང་རྣམ་ཤེས་དེ་རེ་བ། གཟུགས་གཏོགས་གཅིག། དྲི་མེད་རྣམ་ཤེས་གཅིག་ལུས་ཏེ། ཟག་མེད་རྣམ་ཤེས་བཅས། རྣམ་ཤེས་ལྔ་གི་ཡུལ་ཡིན། རང་ལ་དམིགས་བྱེད་རྣམ་ཤེས་ལྔ་ཡོད་གསུངས་ལོ། ཁོ་རང་ཡུལ་དེ་བྱས་ནས་རང་ལ་དམིགས་པའི་རྣམ་ཤེས་ག་ཚོད་ཡོད་ཟེར་ན། རྣམ་ཤེས་བཅུ་དྲུག་གི་ནང་ནས་ལྔ་ཡོད། དེ་རྟོགས་ཚེ། དེ་ནི་དེ་དུས་སུ་རེད། དྲི་མེད་རྣམ་ཤེས་སྤྱོད་ཡུལ་ལོ། དེ་ཚར་པ་རེ་བ། དེ་བྱས། གཟུགས་ཁམས་ལས་སྐྱེས་ཡོད་རེ་བ། གཟུགས་ཁམས་ལས་སྐྱེས་རང་གི་དང། འོག་གསུམ་གོང་གཅིག་དྲི་མེད་ཀྱི་ཨང། ཨོ་ཡ་ཆི་ཆི་གཉིས་རང་རེད། གཟུགས་ཁམས་ལས་སྐྱེས་ཟེར་མཁན་ད། ཡང་དེ་གཟུགས་ཁམས་ཀྱི་སྡུག་བསྔལ་མཐོང་སྤང་ཀུན་འབྱུང་མཐོང་སྤང་སྒོམ་སྤང་གསུམ་བྱས། གསུམ་པོ་དེ་ལ། དེ་ལ་དམིགས་པའི་རྣམ་ཤེས་ག་ཚོད་ཡོད་རེད་ཟེར་ན་རྣམ་ཤེས་དེ་ལ་ད། གཟུགས་ཁམས་ལས་སྐྱེས་རང་གི་དང། རང་གི་དང་ཟེར་མཁན་དེ་རང་སའི་གསུམ། སྡུག་བསྔལ་མཐོང་སྤང་གི་རྣམ་ཤེས་ཀུན་འབྱུང་མཐོང་སྤང་རྣམ་ཤེས་སྒོམ་སྤང་རྣམ་ཤེས་གསུམ་བྱས། འོག་གསུམ་ཟེར་བ་ལ།

ལ། འདོད་པའི་སས་བསྡུས་པའི་གསུམ་པོ་དེ་ལ་དམིགས་པའི་རྣམ་ཤེས་ག་ཚོད་ཡོད་རེད། ལྔ་རེད་བ། གཟུགས་ཀྱི་དེ་ནས་ལྔ་གསུམ་པོ་དེ་ལ། བརྒྱད། གཟུགས་མེད་ཀྱི་དེ་ལ། བཅུ། འོ་བཅུ་ཡིན་སོ་འོ་བཅུ་ཟིན་ད། ད་བཅུ་དེ་ག་ཅོག་ཤིང་གི་འདུག་གོ། འདོད་པའི། འདོད་པའི་དེ་ནས་ལྔ་པོ་དེ་ག་རེ་རེད། འདོད་པའི་སྡུག་བསྔལ་མཐོང་སྤང་རྣམ་ཤེས་ཀུན་འབྱུང་མཐོང་སྤང་རྣམ་ཤེས་སྒོམ་སྤང་རྣམ་ཤེས་གསུམ་བཅས་དེའི་སྒང་ལ། གཟུགས་ཀྱི་སྒོམ་སྤང་རྣམ་ཤེས་གཅིག་བཅས། ཟག་མེད་ཀྱི་རྣམ་ཤེས་བཅས་ལྔ་རེད་ལྔ་གི་ཡུལ་ཡིན། ད། གཟུགས་ཁམས་ཀྱི་དེ་གསུམ་རེ་བ་གཟུགས་ཁམས་ཀྱི་སྡུག་བསྔལ་མཐོང་སྤང་ཀུན་འབྱུང་མཐོང་སྤང་ནི། ག་ཟེར་སྒོམ་སྤང་སྟེ་གསུམ་པོ་དེ་ལ་རང་ལ་དམིགས་པའི་རྣམ་ཤེས་ག་ཚོད་ཡོད་རེ་བརྒྱད་ཡོད། བརྒྱད་པོ་དེ་ག་འདྲ་བརྩི་བར་བྱེད་ན། རང་སའི་གསུམ། འདོད་པའི་གསུམ། དྲུག་རེ་གསུང་ཨ། དེའི་སྒང་དེ་ནས། གཟུགས་མེད་ཀྱི་དེ་ནི་གོང་མ་སྒོམ་སྤང་རྣམ་ཤེས། དྲི་མེད་རྣམ་ཤེས་བཅས་ནི་རྣམ་ཤེས་བརྒྱད་ཀྱི་ཡུལ་ཡིན།

ད་གེ་ལྔ་ཡོད་པ་དེ་དྲུག་ཆགས་ཀྱི་རེད། བཅུ་ཡོད་པ་དེ་བཅུ་གཅིག་ཆགས་ཀྱི་རེད། བརྒྱད་ཡོད་པ་དེ་དགུ་ཆགས་འགྲོ་རེད། ད་དེ་བྱས་ནས། འགོག་པ་མཐོང་སྤང་དང་ལམ་མཐོང་སྤང་གཉིས་ཆ་བཞག་པར་ད་འགོག་པ་མཐོང་སྤང་དང་ལམ་མཐོང་སྤང་གཉིས་རེད་བ། འགོག་པ་མཐོང་སྤང་དང་ལམ་མཐོང་སྤང་གཉིས་པོ་འདོད་པའི་སས་བསྡུས་ཆ་བཞག་གི་ཡིན་ན། ཁོ་ལ་དམིགས་པའི་རྣམ་ཤེས་ག་ཚོད་ཡོད་ཟེར་ན་དྲུག་ཡོད། དྲུག་ག་ཟེར་ན། དེ་ནས། རང་སའི། དེ་གེ། ད་གེ་སྡུག་བསྔལ་མཐོང་སྤང་གི་རྣམ་ཤེས་དང་ཀུན་འབྱུང་མཐོང་སྤང་གི་རྣམ་ཤེས། སྒོམ་སྤང་རྣམ་ཤེས་གསུམ་བཅས།

ཟག་མེད་ཁམས་གསུམ་མཐའ་གསུམ་དང། ཟག་པ་མེད་པའི་སྤྱོད་ཡུལ་ལོ། ཟག་མེད་ཁམས་གསུམ་མཐའ་གསུམ་དུ་བསྡུས་ཏེ་ཁམས་གསུམ་གྱི་ཐ་མ་གསུམ། ཁམས་གསུམ་གྱི་སྤང་བྱ་ལྔ་ལ་ཐ་མ་གསུམ་པོ་དེ་འགོག་པ་མཐོང་སྤང་ལམ་མཐོང་སྤང་སྒོམ་སྤང་གསུམ་པོ་དེ་རེ་བ། ཐ་མ་གསུམ་བྱས་འདོད་པའི་གསུམ་གཟུགས་ཁམས་ཀྱི་གསུམ་གཟུགས་མེད་པའི་གསུམ་བྱས་དགུ་དགུ་པོ་དེ་གི་དེ་ཟག་མེད་ཀྱི་མིག་གི་རེད། དེ་ནས། ག་ཟེར་དེའི་སྒང་ཟག་མེད་ཀྱི་དམིགས་ཀྱི་རེད་བ། དེ་ནས་ཟག་མེད་ཀྱི་རྣམ་ཤེས་དེ་གི་དམིགས་ཀྱི་རེད་བ། བྱས་ན། དེ་ལ་ཟག་མེད་དེ་ལ་དམིགས་པའི་རྣམ་ཤེས་དེ་ལ་བཅུ་ཡོད།

ད་དེ་ནས་མགོ་ཐུག་མགོ་ཐུག་སྟོང་དུས་སམ་ཙི་འོང་བར་རོ། ཀ་ཚེ་ཙི་འོང་དུས་ཁ་ལ་ཐ་དང་པོ། དེ་ནས། གར་གར། འདོད་པའི་སྡུག་བསྔལ་མཐོང་སྤང་ཀུན་འབྱུང་མཐོང་སྤང། སྒོམ་སྤང་དེ་གསུམ་རོ། གསུམ་པོ་དེ་ལ་ཨེ་ནི། དམིགས་པའི་རྣམ་ཤེས་ག་ཚོད་ཡོད་ཟེར་ན་ལྔ་ཡོད། དེ་ནས། དེ་ནས། ལྔ་པོ་དེ་ག་རེ་རེད་ཟེར་ན། སྡུག་བསྔལ་མཐོང་སྤང་གི་རྣམ་ཤེས་ཀུན་འབྱུང་མཐོང་སྤང་གི་རྣམ་ཤེས་སྒོམ་སྤང་རྣམ་ཤེས་གསུམ་བཅས། གཟུགས་ཁམས་ཀྱི་སྒོམ་སྤང་རྣམ་ཤེས་བཅས། ཟག་མེད་ཀྱི་རྣམ་ཤེས་བཅས་རྣམ་ཤེས་ལྔ་གིས་དམིགས་ཀྱི་རེད།

ད། འགོག་པ་མཐོང་སྤང་དང་ལམ་མཐོང་སྤང་གཉིས་ལས་སོང་ཨ། འགོག་པ་མཐོང་སྤང་དང་ལམ་མཐོང་སྤང་གཉིས་པོ་དེ་ལ་དམིགས་བྱེད་ག་ཚོད་ཟེར་ན་འགོག་དང་ལམ་མཐོང་སྤང་བྱ་ཀུན་རང་གི་ལྷག་པའི་སྤྱོད་ཡུལ་ལོ་སྟེ་རྩ་བ་དང་ཕལ་ཆེར་གཅིག་པ་འདྲ་ཞིག་འདུག་ཨ། དེ་གཉིས་ལ་དམིགས་མཁན་དེ་ལ་ཨེ་ནི། ལྔ་ཡིན་པ་དེ་ལ་དྲུག། བརྒྱད་ཡིན་པ་དེ་ལ་དགུ། བཅུ་ཡིན་པ་དེ་ལ་བཅུ་གཅིག་ཏུ་ཆགས་ཀྱི་རེད། སྡོམ་དེ་ལས་སྐྱོ་རེད། སྡོམ་དེ། ད་ལྟ། སྡོམ་གཅིག་དེ་རེད། ད་ཡང། སྡོམ་གཅིག་ཡོད་རེད། སྡོམ་གཅིག་ད་འདི།

ད་འདི་ལ་གསུངས་འདུག་ཨ། འདི་སྡོམ་ཁོ་རང། ཆ་ཆ། འདི་འདྲ་གསུངས་ཡོད་རེད་ད། ཁམས་གསུམ་བདེན་བཞིའི་མཐོང་སྤང་དང། སྒོམ་སྤང་རྣམས་ཀྱི་ཡུལ་དུ་ནི། རིམ་བཞིན་བཅོ་ལྔ་གཉིས་བཅུ་དྲུག། བཅུ་དང་གཉིས་དང་བཅུ་དྲུག་དང། ལྔ་དང་གཉིས་དང་བཅུ་གཅིག་དང། ཟག་མེད་ཡུལ་དུ་བཅུ་དྲུག་འཇུག། ཚིགས་བཅད་འདི་མ་གཏོགས་མི་འདུག